དེ་སྦྱང་བ་དེ་ཅིག་ཡོད་པ་ཡིན་ན་ནི་སེམས་ཅན་གྱི་མོས་པ་དང་ཁམས་དང་བསྟུན་པའི་སྒོ་ནས་གཞན་དོན་བྱེད་ཐུབ་པའི་ཡ་གཅིག་ཡོང་ཡ་གཅིག་ཡོད་དེ་རེད་དེ་འདི་འདྲ་ཅིག་རེད་དོ་རེད་ཡིན་དུས་དེ་ཚང་མ་ང་ཚོས་སྦྱང་དགོས་ཡིན་ན་ཡང་འདིའི་ནང་ལ་ཅིག་གནང་བ་ཡིན་ན་གཙོ་བོ་དེ་ནང་དོན་རིག་པ་ཟེར་ནས་ལབ་ཡོང་དུས་ཙམ་པ་ཕལ་ཆེར་སྒོམ་འདིའི་ནང་བཞིན་ཆགས་བསྡད་ཀྱི་ཡོད་རེད་སོགས་སྒྲ་ངས་དྲན་གྱི་འདུག་འདི་ཆགས་དུས་ཙམ་པ་འདིའི་ནང་ལ་ཡང་དྲན་པ་ཟེར་ཡ་དེ་ཡོད་ཚད་མེད་ཚད་ནང་བཞིན་ཡིན་པ་དེ་དཔེར་ན་བཤེས་སྤྲིང་ནང་ལ་དབང་ཕྱུག་ལུས་གཏོགས་དྲན་པ་བདེ་གཤེགས་ཀྱིས་ཟེར། བགྲོད་པ་གཅིག་པའི་ལམ་དུ་ཉེ་བར་བསྟན་ཟེར་ནས་བགྲོད་པ་གཅིག་པའི་ལམ་ཟེར་ཡ་དེ་དྲན་པ་དེ་རེད་ད་ལེ། དེ་ནི་བསྒྲིམས་ནས་དེ་ནི་བསྲུང་དགོས་ཀྱི་ཡོད་རེད་ཟེར་ནས་གསུང་ཡ་དང་སྤྱོད་འཇུག་དེ་ཚོ་ནང་ལ་ནད་ཀྱིས་དཀྲུགས་པའི་མི་རྣམས་ལ་ལུས་རྣམས་ཀུན་ལ་མཐུ་མེད་དེ་ཟེར་དེ་བཞིན་དེ་ནི་རྨོངས་པས་སེམས་དཀྲུགས་ན་ལས་རྣམས་ཀུན་ལ་མཐུ་མེད་དོ་ཟེར་ནས།

ཚོད་ལྟ་བྱས་ནས་ཏོག་ཙམ་སྒོམ་གནང་ག། སྔོན་ལ་ཡང། ཏོག་ཙམ། གཅིག། སྐད་ཆའི་སྐོར་རྒྱུ་མཚན་བཤད་ག་ག་རེ་ཞུ་ག། གདམ་ག་གཉིས། ལ། རྒྱུ་མཚན་སྔོན། ཕྱག་རྐྱོང་ན། ཨོ་ཡ། ཨ་ནི་ཚོད་ལྟ་བྱས་ནས་སྒོམ་ཉམས་ལེན་སྔོན་གནང་བྱ་ན། ཨོ་ལ། ད་སྔོན་ལ་ཡི་རྒྱུ་མཚན་ཏོག་ཙམ་ཞུ། ད་སྤྱིར་བཏང་གི།

གཞི་འདྲ་བོ་སྟེ། ཉམས་ལེན་གྱི་ངོ་བོ་འདྲ་བོ་དེ་དྲན་པ། དེ་དྲན་པ་ཉེ་བར་བཞག་པ་བཞི་ཟེར་ནས་གསུང་གི་ཡོད་རེད། ད་དེ་དྲན་པ་ཉེ་བར་བཞག་པ་བཞི་གི་ཉམས་ལེན་འདི་མ་འཇུག་པའི་སྔོན་དུ། ཨ་ནི་ཞི་གནས་ཀྱི་ཐབས། ཡང་ན་དབུགས་ལ་སོགས་པ། ཡང་ན། མི་སྡུག་པ་སྒོམ་པ་ལ་སོགས་པ་དག་དེ་འདྲ་ཅིག་བསྟེན་དགོས་ཀྱི་ཡོད་རེད། དེ་ཡིན་དུས་ད་ལྟ་ང་རང་ཚོ་མངོན་པ་མཛོད་ནང་གསུངས་པ་ནང་བཞིན་དེ་ལ་འཇུག་པ་མི་སྡུག་པ་དབུགས་རྔུབ་དབུགས་འབྱུང་དྲན་པ་ཡིས། དེ་ཡིན་དུས་ད་ཏིང་ངེ་འཛིན་གྱི་ཞི་གནས་ཀྱི་ལམ་དེ་ལ་འཇུག་པ་ལ་ནི་ཐོག་མར་མི་སྡུག་པ་བསྒོམ་པའམ་ཡང་ན་དབུགས་རྔུབ་དབུགས་འབྱུང་གི་དྲན་པ་བསྟེན་ནས་དེ་ནས་ཉམས་ལེན་གནང་ཡ་རེད་ཟེར་གསུངས་ཡོད་རེད། ད་དེ་དྲན་པ་ཟེར་མཁན་དེ་སྤྱིར་བཏང་གི་སེམས་བྱུང་གཅིག་རེད། ད་ད་ལྟ་ཕྱག་རྒྱ་ཆེན་པོ་ལ་སོགས་པ་དང་ལྷག་པར་དུ་སྔགས་ཀྱི་སྐབས་སུ་ཨ་ནི་དྲན་པ་དེ་ཡ། ཅིག། རྒྱ་ཆེར་ཕྱི་རུ་ཡར་བསྐྱེད་ནས་དཔེར་ན། རིག་པའམ་དྲན་པ། དེ་གཉིས་ཧ་ལམ་གཅིག་པ་གཅིག་པ་རེད་ཅེས་གསུང་གི་ཡོད་རེད། ད་གཙོ་མདོར་བསྡུ་ན། མྱོང་ཐོག་ནས་གཏན་ལ་ཕབ་པ་ཡིན་ན་ད་ཧ་གོ་བསྡད་མཁན་ཤེས་བསྡད་མཁན་དེ། དེ་དྲན་པ་ཟེར། ད་ལྟ་ང་རང་ཚོ། ཅིག། ག་རེ་མཐོང་བ། གང་ཐོས་པ། གང་བསམ་པ། གང་དྲན་པ་དེ་ཧ་གོ་ནས།

ད་ཡིན་ན་ཡང། ང་རང་གི་དབུགས་བཏང་གི་ཡོད་པ་དེ། བཏང་བ་དེ་ནམ་རྒྱུན་ཞེ་དྲག་ཧ་གོ་གི་ཡོད་མ་རེད། ད་ང་རང་གི་དབུགས་བཏང་བ་ལ་བཏང་བར་ཤེས་ཤིང་བཏང་བ་ངོ་ཤེས་བཞིན་དུ་བཞག་བཞག་བཞག་པ་ཡིན་ན། ད་དེ་དྲན་པ་དབུགས་ལ་དམིགས་པའི་ཞི་གནས་དེ། འགྲུབ་འགྲོ་གི་ཡོད་རེད། དེ་ཡིན་དུས། ད་ད་ལྟ་ང་ཚོ་སྐར་མ་གཅིག་གི་རིང་ལ། དབུགས་དེ་གྲངས་ཀ་རྒྱག་ཡ་ཡིན། ད་དབུགས་དེ། མི་ཁ་ཤས་ལ་དབུགས་དེ།

ཨོ་ལ་སོ་ད་ག་འདྲ་བྱུང་སོང་དབུགས་ཚར་བདུན་ལས་མང་བ་བཏང་གནང་ཡོད་ན་ཕྱག་བརྐྱངས་བཅུ་ལས་མང་བ་བཅོ་ལྔ་ལས་མང་བ

དེ་ལ་ཡང་ང་ཚོ་དེ་གསུངས་པ་རེད་ཉམས་དང་པོ་རི་གཟར་གྱི་ཁ་ནས་ཆུ་འབབ་པ་ལྟ་བུ་ཟེར། དང་པོ་སྒོམ་བརྒྱབ་འོང་དུས། ནི་རི་གཟར་བོའི་ཁ་ནས་ཆུ་འབབ་པ་ཆུ་ཕྱར་ཡོད་ར་ཆུ་ཕྱར་དེ་ནང་བཞིན་ཡོད་རེད། དེ་ཡིན་དུས་རྣམ་རྟོག་མང་རུ་འགྲོ་བ་ཡོད་ར་སྐབས་རེ་སྣང་བ་ལ་རྣམ་རྟོག་མང་རུ་དྲན་ཡ་མང་རུ། ཅི་མི་དྲན་དགུ་དྲན་མི་བསམ་དགུ་བསམ་མང་པོ་ཅིག་བསམ། དེ་ནས་ད་བོད་ཀྱི་དཔེ་དེ་ནས་འདྲ་མིན་རེ་ཡོད་རེད་དཔེ་གཅིག་ལ། ད་དཀར་ཡོལ་ནང་ལ་བཙོག་པ་ཡོད་ན་དཔེ་ན་དེ་འདྲ་ཅིག།

ཡིན་ན་ཡང་ད་དེ་ཧ་མ་གོ་བ་ཡིན་ན་དེ་ད་ཡག་པོ་ཡིན་པ་ཧ་མ་གོ་བ་ཡིན་ན་མི་མང་པོ་ཅིག་ཡང་ང་སྒོམ་བརྒྱབ་ཡིན་སྡུག་རུ་འགྲོ་སོང། སེམས་པ་ཞི་བ་དང་ལྷོད་པོ་ཆགས་ཡ་ཚབ་ལ་དྲན་རྒྱུ་མང་རུ་འགྲོ་སོང་བསམ་པ་དེ་ཡོང་གི་རེད། དེ་འདྲ་དེ་འདྲ་དྲན་དགོས་མ་རེད། དེ་འདྲ་ཅིག་སྒོམ་བརྒྱབ་པའི་སྐབས་སུ་སྡུག་རུ་འདྲ་བོ་བྱུང་བ་ཡིན་ན་ཨོ་དེ་འདྲ་ཡག་པོ། ད་ད་ཡག་པོ་བྱུང་སོང་ཟེར་བ་ག་རེ་ཟེར་ན།

ཡིན་འགྲོ་གི་རེད་དེ་ཡིན་ན་ཡང་ག་དུས་སྒོམ་ལ་འཇུག་འདོད་ཡོད་ན་སྒོམ་ལ་གནས་ཐུབ་མཁན་སེམས་པ་ཞི་བ་དང་ལྷོད་པོ། དེ་ནས་སེམས་པ་དེ་རང་དབང་ཐོབ་ནས་སེམས་བཏང་འགྲོ་བཞག་སྡོད་ལ་རང་དབང་ཐོབ་ཟེར་ནས་གསུངས་པ་རེད་བ། ཨོ་དེ་འདྲ་ཆགས་ཀྱི་ཡོད་རེད། དེ་ནས་ད་ད་ད་དེ་འདྲ་ཞིག་ཉམས་ལེན་གནང་དུས་རྣམ་རྟོག་འདྲ་མི་འདྲ་ཡོང་བ་ཡིན་ན་ག་རེ་བྱེད་དགོས་རེད་ཟེར་ནས་བསམ་པ་ཡིན་ན་གང་ཡང་བྱེད་དགོས་མ་རེད། གཙོ་བོ་དེ་ཤེས་བཞིན་བསྟེན། དྲན་པ་དང་ཤེས་བཞིན་གཉིས་ཡོད་རེད་བ། ང་ད་ལྟ་དབུགས་དེ་བརྗེད་འདུག་གམ་མི་འདུག་བསམ་ནས་འདི་ལྟ་དགོས་རེད། དབུགས་དེ་མ་བརྗེད་པ་ཡིན་ན། ད་མོག་མོག་བརྒྱ་ཐམ་པ་ཤར་ན་ཡང་ཁྱད་པར་ཡོད་མ་རེད། མོག་མོག་ཤར་ན་ཤར་བཅུག།

དེ་ཡིན་དུས་ད་བདེ་བ་དང་གསལ་བ་དང་མི་རྟོག་པ་འདི་ཚོ་ཡང་སྒོམ་གྱི་ངོ་བོ་མ་རེད་སྒོམ་གྱི་ངོ་བོ་དེ་དྲན་པ་མ་ཡེངས་པ་བྱེད་དེ་རེད་ཨོ་ལ་སོ་དེ་ནས་ད་དེ་སྤྱིར་བཏང་གི་སྒོམ་དང་པོ་འགོ་བཙུགས་དུས་མ་ཟིན་པ་ཟིན་པར་བྱེད་པ་ད་དྲན་པ་དེ་དང་པོ་ངོ་མ་ཤེས་པ་ངོ་ཤེས་པར་བྱེད་ཨ་ནི་དྲན་པའི་གི་མྱོང་བ་དེ་འགོ་བཙུགས་ཡས་དེ་དབུགས་ལྟ་བུ་དེ་འདྲའི་གི་ཡུལ་གཅིག་གི་སྟེང་དུ་འགོ་བཙུགས་དེ་ནས་ད་ཟིན་པ་བརྟན་པར་བྱེད་པ་དེ་ལ་དེ་ནས་དྲན་པ་ཉེ་བར་བཞག་པ་བཞིའི་ནང་ནས། ད་ལུས་ཚོར་སེམས་ཆོས་གང་རུང་གཅིག་ལ་ཡ་སེམས་པ་གཏད་ཀྱི་ཡོད་རེད་ད་སྤྱིར་བཏང་གི། ད་ལྟ་ང་རང་ཚོ། ཤི་རི་ལང་ཀ་དང། ཐའི། Thailand། དང། Burma འདི་ཚོ་ནང་ནས། མང་པོ་གཅིག། ཚོར་བ་དྲན་པ་ཉེ་བར་བཞག་པ། གཙོ་བོ་རྩལ་འདོན་བྱེད་མཁན་ཡང་ལུས་དྲན་པ་ཉེ་བར་བཞག་པ་རྩལ་འདོན་བྱེད་མཁན་མང་པོ་གཅིག་རེད། ང་རང་ཚོ་བོད་ཀྱི་སྤྱིར་བཏང་དང་པོ་དེ་སེམས་དྲན་པ་ཉེ་བར་བཞག་པ་རྩལ་འདོན་བྱེད་མཁན་མང་པོ་གཅིག་རེད་བ། སྤྱིར་བཏང་གི་གཞུང་ཆེན་པོ་ནང་ལ་ཡང་དྲན་པ་ཉེ་བར་བཞག་པ་བཞི་ག་གསུང་གི་ཡོད་རེད། ད་ལྟ་དྲན་པ་ཉེ་བར་བཞག་པ་དེ་ཉམས་ལེན་གནང་ཡས་དེ་ལ་ཡང་སྤྱིར་བཏང་ཞི་གནས་ཀྱི་ཆ་དང་ལྷག་མཐོང་གི་ཆ་རྣམ་པ་གཉིས་ཡོད་རེད། ལུས་ཚོར་སེམས་དང་ཆོས་རྣམས་ལ་མཚན་ཉིད་གཉིས་སུ་ཡོངས་བརྟགས་པས་གསུངས་ཏེ་ད་འདི་གཙོ་བོ་ལྷག་མཐོང་གི་ཆ། ད་ལྟ་མངོན་པ་མཛོད་ནས་གསུངས་པ་དེ་དེ་ཡང་ཐེག་པ་ཐུན་མོང་བའི་ལྷག་མཐོང། ཉན་ཐོས་ཐེག་པ་དང་ཐུན་མོང་བའི་ལྷག་མཐོང་དེ་ལ་དེ་ནི་ད་ལུས་ད་ལྟ་གཙང་བདེ་རྟག་བདག་ཏུ་འཛིན་པའི་གཉེན་པོ་བཞི་ལ་མི་གཙང་བ་དང་སྡུག་བསྔལ་བ་དང་དེ་ནས་སྟོང་པ་དང་བདག་མེད་པ་དེ་འདྲའི་སྟེང་ལ་བ་ཡི་ལུས་ཚོར་སེམས་ཆོས་བཞིའི་སྟེང་ལ་དེ་ད་རང་གི་མཚན་ཉིད་ད་སྤྱི་ཡི་མཚན་ཉིད་ད་འདུ་བྱེད་ཐམས་ཅད་ནི་མི་རྟག་པ་ཟག་པ་དང་བཅས་པ་དང་སྡུག་བསྔལ་བ་ཆོས་ཐམས་ཅད་ནི་སྟོང་ཞིང་བདག་མེད་པ་ལ་སོགས་པ་དེ་འདྲའི་སྒོམ་ཡས་དེ་འདྲ་རེད། ད་ཡིན་ན་ཡང་ད་དང་པོ་དྲན་པ་ཉེ་བར་བཞག་པ། ལྷག་མཐོང་ཆ་བསྒྲུབ་པ་ལ་ཐོག་མར་ཞི་གནས་ཆ་དེ་སྒྲུབ་དགོས་ཀྱི་རེད། ད་ཞི་གནས་ཀྱི་ཆ་དེ་ག་རེད་ཟེར་ན་གཙོ་བོ་འཇོག་སྒོམ། དེ་ཡིན་དུས་འཇོག་སྒོམ་འདི་ལ་མི་རྟག་པ་ཡིན་དང་མིན་གྱི་ཞིབ་ཕྲ་ཞིབ་ཕྲ་དང་པོ་ནས་ཐུགས་བསམ་གང་བཞེས་དགོས་ཀྱི་ཡོད་མ་རེད། དོན་དག། ལུས་འམ། ཚོར་བ་ག་རེ་བྱུང་ན་དེ་ལ་བལྟས་ནས་བཞག་ཡས་རེད།

དོན་དག་དྲན་པ་དེ་གལ་ཆེན་པོ་རེད། ཡུལ་དེ། བདེ་བ་སྡུག་བསྔལ་བར་མ། བཟང་པོ་ངན་པ་བར་མ། ཚ་བ་གྲང་བ་ཁྱད་པར་ཡོད་མ་རེད། དེ་ཡིན་དུས། དོན་དག་གང་ཤར་ན་ཡང་དེ་ལ་ཧ་གོ་ཙམ་ཤེས་ཙམ་བྱས་ནས་མུ་མཐུད་ནས་བཞག་ཡས་རེད། དཔེར་ན་དབུགས་ལ་སེམས་གཏད་པའི་སྐབས་སུ། དབུགས་དེ་ཡར་འཐེན་གྱི་ཡོད་པ་དེ་ཧ་གོ། མར་བཏང་བ་དེ་ཡང་ཧ་གོ་དེ་རང་རེད་བ།

ཚོར་བ་བདེ་བ་སྡུག་བསྔལ་བཏང་སྙོམས་དམིགས་བསལ་དུ་ཚོར་བ་གང་ཡང་མ་རྙེད་པ་ཡིན་ན་མ་རྙེད་པའི་ངང་ལ་བཞག། དེ་འདི་དང་མཉམ་དུ་སྤྱི་གཙུག་ན་ཡོད་པའི་རྩ་དང་རྒྱུས་པ་དེ་ཚོ་ལྷོད་ལྷོད་བྱས་ནས་བསྡམས་མ་ཐེབས་པ་བྱས་ནས་བཞག། དེ་ནས་སྤྱི་གཙུག་ནས་ལྟག་པ་ལ་འགྲོ།

དེ་ནས་ལུས་ཀྱི་རྒྱབ་ཁོག་སྟོད་ནས་ཁོག་སྨད་བར་དུ་སེམས་པ་གཏད་ནས་དེ་ན་ཡོད་པའི་རྩ་དང་རྒྱུས་པ་དེ་ཚོ་ལྷོད་ལྷོད་བྱས་ནས་བཞག་དེ་ཚོར་བ་ག་རེ་ཡོད་ན་དེ་ལ་སེམས་པ་གཏད།

དེ་ནས་སྔགས་ཀྱི་སྐབས་སུ་ད་དྲན་པ་ཉེ་བར་བཞག་པ་ཡོད་རེད་དེ་ན་འདི་ལ་ཡང་ཅིག་ཐབས་མི་འདྲ་བ་སྔགས་ཀྱི་ཐབས། དཔེར་ན་རྩ་རླུང་ཐིག་ལེ་ལ་སོགས་པ་དེ་འདྲ་གི་ཉམས་ལེན་བྱས་ནས། ལུས་ལ་ཡོད་པའི་རྩ་དང། ཐིག་ལེ་དང་རླུང་ལ་གནད་དུ་བསྣུན། རླུང་སེམས་དབྱེར་མེད་ཀྱི་གདམས་ངག་ཟེར་མཁན་ལ་སོགས་པ་དེ་འདྲ་མང་པོ་ཡོད་རེད། རྟེན་འབྲེལ་ལུས་ལ་བསྒྲིགས་པ་རྟོགས་པ་སེམས་ལ་འཆར་གསུང། དེ་འདྲ་གསུང་གི་ཡོད་རེད་ད་མདོར་བསྡུ་ན་མདོ་སྔགས་གཉིས་ཀྱི་སྐབས་སུ། ལུས་དེ་རྟ་འདྲ་བ་ཅིག་རེད་གསུང།

ཏིང་ངེ་འཛིན་སྒྲུབ་ཐུབ་ཀྱི་ཡོད་རེད། དེ་འདྲ་རེད། ད་འདི་སྤྱི་བཏང་གི་དང་པོ་དྲན་པ་ཉེ་བར་གཞག་པ་དང་པོ་ཉམས་ལེན་གནང་ཡ་ལ་དབུགས་ལ། དབུགས་ཀྱི་སྟེང་དུ་ཡང་ཉམས་ལེན་དེ་གནང། དེ་ནས་ད་ལུས་དང་ཚོར་བ་དྲན་པ་ཉེ་བར་བཞག་དེ་འདྲ་གནང། དེ་ནས་ད་དེང་སང་ཕྱི་རྒྱལ་ལ་ཡ། ཅིག། དྲན་པ་ཉེ་བར་བཞག་པ་ཉམས་ལེན་སྐོར་དཔེ་མི་སྲིད་དར་སྲོལ་ཆེན་པོ་བྱུང་ཡོད་རེད། ཨ་ནི། ཉིས་སྟོང་གཅིག་སྐབས་སུ། དེ་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་དགོངས་པ་བཞིན་དུ་དེ་ནས། ད་ལྟ་ཨ་མི་རི་ཀ་ལ། University of Wisconsin ཟེར་མཁན་གཅིག་ཡོད་རེད་ད་འདི་གི། ཁོ་ཚོ་གི་ཡང་མ་ཞིབ་འཇུག་འགོ་བཙུགས་ནས། ཉམས། སྒོམ་ཉམས་ལེན་བྱེད་མཁན་དེ་འདྲ་ཁ་ཤས། དེ་ནས་འགྲོ།

གསར་གཏོད་བྱེད་ཡ་ལ་དེ་ནས་སློབ་སྦྱོང་མང་པོ་ཞིག་སྦྱངས་ཉམས་མྱོང་མང་པོ་ཞིག་སྤེལ་ཏེ་བྱེད་དགོས་རེད་བ་ད་སྒོམ་ཉམས་ལེན་ཡག་པོ་བྱས་པ་ཡིན་ན་དེ་ནི་གསར་གཏོད་ཀྱི་རིག་པ་དེ་དཔེ་ཤུགས་ཆེན་པོ་ཆགས་ནས་དེ་ནས་འདི་ད་ཕྱི་རྒྱལ་ལ་ད་གསར་གཏོད་ཟེར་གྱི་འདུག་དཔེ་མི་སྲིད་གལ་ཆེན་པོ་བརྩི་གི་རེད་བ། ད་ལྟ་དེང་སང་གི་ད་ཅིག་འཛམ་བུ་གླིང་ལ་ཡར་རྒྱས་ཡོང་ཡ་མང་ཅིག་ད་གསར་གཏོད་བྱས་པ་ལ་བརྟེན་ནས་ཡོང་གི་ཡོད་རེད་ཟེར་གི་རེད་བ། ཨ་ནི་མི་དེ་གུ་ཡངས་པོ་ཆགས་ཡ་ལ་སོགས་པ་ད་དེ་འདྲ་བྱས་ནས་དཔེ་མི་སྲིད་ཕན་ཐོགས་ཆེན་པོ་ཡོང་གི་ཡོད་རེད་དེ་ནས་ཡང།

དྲན་པ། གསལ་བ། བདེ་བ། བྱམས་པ། སྙིང་རྗེ། ནུས་སྟོབས། དབང་པོ་སྦྱོར། འདི་ཚོ་གང་ག་ཡ། རང་ཤུགས་ཀྱིས། སྐྱེ་ཐོག་ཏུ་སོང་བ་རེད། ཟེར་གྱི་ཡོད་རེད་ད། ད་ལྟ་ང་རང་ཚོ། ཚན་རིག་པའི་སྐད་བརྡ། དེ་འདྲ་བྱེད་དུས། ཞིབ་འཇུག། དེ་ཡིན་ན་ད་ང་རང་ཚོ་ནང་ཆོས་ནས། ད་ཞི་གནས་ཀྱི་གྲུབ་འབྲས་དེ་གཙོ་བོ་ག་རེ་རེད་ཟེར་ན་ད་སེམས་བཏང་འགྲོ་བཞག་སྡོད་ལ་རང་དབང་ཐོབ་པ་གསུང་གི་ཡོད་རེད་བ། དེ་ཡིན་ན་སེམས་བཏང་ནས་ཡུལ་ལ་ཕར། བཏང་ན་ཡང་བཏང་ཐུབ་ནས་སོ་སོར་རྣམ་པར་དཔྱོད་པའི་ཤེས་རབ། དེ་ག་ནང་བཞིན་བྱམས་པ་དང་སྙིང་རྗེ་ལ་སོགས་པ་དེ་འདྲ་བྱས་ནས་བསྒོམ་པ་ཡིན་ན་བསྒོམ་ཆོག་ཆོག། ཡང་སེམས་ཁོ་རང་རང་བཞིན་ག་རེ་ཡོད་པ་དེ་ངང་ལ་བཞག་ན་ཡང་བསྡད་ཐུབ་མཁན། ད་དེ་འདྲ་ཅིག་ཡོང་དུས་འདི་ནི་ཉོན་མོངས་པ་འདོད་ཆགས་ཞེ་སྡང་ང་རྒྱལ་ཕྲག་དོག་དེ་ཚོ་རང་བཞིན་གྱིས་ཞི་འགྲོ་གི། བྱམས་པ་དང་སྙིང་རྗེ་དང། གསལ་བ་དང། དྲན་པ་དང། འདུན་པ། ཏིང་འཛིན་འདི་ཚོ་གང་རང་བཞིན་གྱིས་སྐྱེ་ཡོང་གི་རེད་བ། ད་འདི་ཚོ། ད་ལྟ་ཚན་རིག་པ་ལབ་པ་དེ་གཅིག་པ་ཆགས་ཡོད་རེད། དེ་ནས་ད་ལྟ་སེམས་ཁམས་རིག་པ་མཁས་པ་ཆེན་པོ་ཞིག་ཐུག་སོང། དེ་ནས་ངས་ཁོ་མཉམ་དུ་སྐད་ཆ་བཤད་ནས་དེ་དྲི་བ་དྲིས་ལན་འདྲ་བྱས། དེ་ནི་ད་ཁོ་ཚོས་ལབ་པ་རེད། སེམས་ཁམས་རིག་པ་གིས་ད་དེང་སང་གི་དུས་ཚོད་ལ་མི་གཅིག་ལ་འགྱུར་བ་གཏང་དགོས་ན། དཔེར་ན་དེང་སང་སེམས་ལ་ན་ཚ་མང་པོ་ཡོད་རེད་བ།

འདུ་ཤེས། དེ་ཡིན་དུས་ད་འདུ་ཤེས་དང། ཚོར་བ་དང། གོམས་གཤིས་སྤྱོད་པ། དེ་གསུམ་ཡོད་རེད། དེ་ནས་ད། དང་པོ་ཕྱི་རྒྱལ་གྱི་སེམས་ཁམས་རིག་པ་ད་ཕལ་ཆེར་ལོ། དྲུག་ཅུ་བདུན་ཅུ་བརྒྱད་ཅུ་སྔོན་ལ།

ག་རེ་ཟེར་བའི་དཀའ་ངལ་ག་རེ་ཡོད་ན་ཡང། ནམ་རྒྱུན་མི་ཁོ་རང་སེམས་པ་སྐྱིད་པོ་མེད་ལྟེ་ངན་ན་ལྟེ་ངན་ལྟེ་ངན་ཞིག་འདུག་ན་ཡང་སྐྱིད་པོ་ཆགས་འགྲོ་གི་རེད། དེ་ཡིན་དུས་ད་འདི་དཔེ་མི་སྲིད་གལ་ཆེན་པོ་དེ་ཡིན་དུས་དེང་སང་གི་ད་ལྟ་ཨ་ནི་ནུབ་ཕྱོགས་ལ་ཡ་ད་ལྟ་ཚོང་ཚོང་ལས་པ་ཆེན་པོ་དེ་འདྲ་དང་ཨ་ནི་ཅིག་བཟོ་གྲྭ་ཆེན་པོ་དང་སློབ་གྲྭ་ཆེན་པོ་ད་ཨ་རི་འདྲ་བོ་ཡིན་ན་ད་ནམ་རྒྱུན་གྱི་སློབ་གྲྭ་འདི་ཚོ་ནང་ལ་ཡང་སྒོམ་རྒྱག་ཡས་སྐོར་དེ་འདྲས་མང་པོ་ཅིག་ཡོད་རེད། ད་དེ་ནས་སྒོམ་རྒྱག་པ་ལ་བརྟེན་ནས་ག་རེ་ཕན་གྱི་ཡོད་རེད་ཟེར་ན། སློབ་སྦྱོང་ཡག་པོ། སློབ་སྦྱོང་ཤེས་ཡ་ལ་དཔེ་མི་སྲིད་ཕན་ཐོགས་ཡོང་གི་ཡོད་རེད། སློབ་སྦྱོང་ཡར་རྒྱས་འགྲོ་བ་གཅིག་པོ་མ་ཡིན་པ། མི་དེ། ཐང་པོ་ཅིག། Healthy Mind། ལྷག་པར་དུ་སེམས་དེ་ཐང་པོ། སེམས་ཐང་པོ། སྐྱིད་པོ་གཅིག་པོ་མ་ཡིན་པ། གསར་གཏོད་ཀྱི་རྣམ་པ། ཤེས་བྱ་གསར་པ། ནུས་པ་ཆེན་པོ། དེ་འདྲའི་མང་པོ་ཅིག་ཡོང་གི་ཡོད་རེད། སྒོམ་སྒོམ་ཉམས་ལེན་བྱས་པ་ལ་བརྟེན་ནས། དེ་ང་རང་ཚོ་བོད་ལ་ཡང། ང་ཚོ་གསུང་རྒྱུན་གསུང་རྒྱུན་ལ། སྒོམ་ཆེན་རབ་ལ་སྟོན་པ་རབ། སྒོམ་ཆེན་འབྲིང་ལ་སྟོན་པ་འབྲིང། སྒོམ་ཆེན་ཐ་མ་ལ་སྟོན་པ་ཐ་མ། དེ་གསུང་གི་རེད་བ། དེ་ཡིན་དུས་གོམས་གཤིས་དེ་ཡག་པོ་ཅིག་ང་རང་གོམས་པ་ཡིན་ན།

མ་གོམས་པ་ལ་བརྟེན་ཡོང་བའི་མང་དུ་ཐོས་པ་ནགས་ཀྱི་ནང་དག་ཏུ་ལང་ཚོ་ཡོལ་བ་རྣམས་ཉིད་གནས་པ་བདེ་ཟེར་ད་ཐོས། ཐོས་ནས་དཔེ་ཆ་བལྟས་པ་འདིའི་གྲུབ་འབྲས་དེ་ག་རེ་བྱུང་བ་སོགས་སྒོམ་དགོས་ཀྱི་རེད། སྒོམ་ནས་ཉམས་ལེན་བྱས་ནས། ཐོས་པ་དང་བསམ་པ་དང་སྒོམ་པ་ཐོས་བསམ་སྒོམ་གསུམ་ཡ་མ་བྲལ་བ་བྱེད་ཡ་དེ་དཔེ་མི་སྲིད་པའི་གལ་ཆེན་པོ་རེད། དེས་ན་ད་འདི་འདྲའི་བྱས་ནས། ཉམས་ལེན་གནང་ཡ་ནི་གལ་ཆེན་པོ་རེད་དེ་ད་ལྟ་ང་ཚོ་རི་དྭགས་མཆོག་གིས་གསུངས་པ་ནང་བཞིན་ང་ཚོ་བདག་གི་སློབ་ཚན་འདི་འདྲའི་སྐབས་སུ་ཡང་སྐབས་འགའ་ལ་སྐར་མ་བཅོ་ལྔ་མ་རེད་སྐར་མ་ལྔ་སོ་དེ་འདྲའི་སྒོམ་གནང་གི་ཡོད་ཟེར་ནས་གསུང་གི་འདུག་དཔེ་མི་སྲིད་དགའ་བོ་བྱུང་དེ་ནས་ད་ང་རང་ཚོ་བོད་བརྒྱུད་ནང་བསྟན་གྱི་ཆོས་མང་པོ་ཅིག་རྒྱ་གར་ནཱ་ལེནྡྲ།

དཔེ་བཞག་གཞུང་ནང་ལ་བཤད་བཤད་པའི་ས་དང་ལམ་གྱི་རིམ་པ་དེ་གནའ་སྔ་མོ་གཅིག་ནས་ལོ་རྒྱུས་འདྲ་བོ་མ་ཡིན་པ། ང་རང་མྱོང་བ་ཅུང་ཟད་ཅུང་ཟད་ཅིག་ཐོབ་ནས་སྒོམ་ན་འདི་འདྲས་ཡོང་ས་རེད་བསམ་པ་འདྲ་བོ་ཅིག་རྒྱུད་ལ་སྐྱེ་གི་རེད་གསུངས་པ་རེད། ལགས་སོ་དེ་ནས་ད་དེ་ག་ཙམ་གྱིས་ཞུས། ཨ་ནི་འདི་ལ་དྲི་བ་དྲིས་ལན་ཡོད་ན་དྲི་བ་ག་རེ་ཡོད་ན་གནང་ཤོག་ལྷག་པར་དུ་ད་ལན་དྲི་བ་དེ་མྱོང་ཐོག་ནས་དྲི་བ་གནང་ན་ཡག་པོ་འདུག་ད་ཁྱེད་རྣམ་པ་ཉམས་ལེན་གནང་བ་ཡིན་ན་ཉམས་ལེན་གནང་དུས་ག་འདྲ་ག་འདྲ་ཡོང་འདི་ལ་ཅིག་དོགས་པ་འདྲ་ཡོད་ན་དེ་ཐོག་ནས་དྲི་བ་གནང་ན་ཡག་པོ་འདུག།
རིན་པོ་ཆེ་ལ་ཐོག་མ་འཚམས་འདྲི་ཞུ་བ་དང་འབྲེལ་ཨ་ནི་ད་ལྟ་རིན་པོ་ཆེས་དེ་འདྲ་ཅིག་གསུངས་སོང་ག་རེ་ཟེར་ན་ཞོགས་ཀས་དང་པོ་ཀུན་སློང་གི་ཡོང་དོན་ནི་ཡིན་ནའི་ང་མི་དང་པོ་མི་བཟང་པོ་ཅིག་བྱེད་ཀྱི་ཡིན་ལབ་བས་ན་བསམ་ནས་དེ་འདྲས་བསྡད་པ་ཡིན་ན་སེམས་པ་དེ་བསྡམས་འགྲོ་གི་རེད།

དཔེར་ན་དབུགས་ལ་སེམས་བསྡུ་བའི་སྐབས་སུ། དབུགས་འདི་མ་བརྗེད་པ་ཡིན་ན། གཞན་དག་གི་བསམ་བློ་ག་རེ་བྱུང་ན་ཡང་དེ་ལ་བདག་པོ་རྒྱག་ཡ་མ་རེད། དེ་ཡིན་དུས་ད་བསམ་བློ་དཔེར་ན་རྣམ་རྟོག་དང་ཉོན་མོངས་པ་དང་དེ་འདྲ་ཡོང་བ་ཡིན་ན་བཀག་ཡང་མ་བཀག། དེ་རྗེས་ལ་ཡང་མ་རྒྱུག། དེ་ནས་སེམས་དེ་གཙོ་བོ་དབུགས་ཐོག་ལ་མ་ཡེངས་ནས་དབུགས་ཐོག་ལ་དྲན་པ་བསྟེན་ནས་དེ་འདྲས་བྱས་ཏེ་སྡོད་གསུངས་པ་རེད་དེ་ཡིན་དུས་ད་སྤྱིར་བཏང་གི་ད་ལྟ། ཉམས་ལེན་གྱི་རིམ་པ་མང་པོ་ཞིག་རེད། ཞི་གནས་དེ་འཇོག་སྒོམ། ཞི་གནས་དངོས་གཞིའི་ཉམས་ལེན་བྱེད་པའི་སྐབས་སུ། དེ་ནས་སེམས་དེ། དགག་སྒྲུབ། སྤང་བླང། རེ་དོགས་མང་པོ་མ་བྱས་ནས་བཞག་དགོས་རེད་གསུངས་པ་རེད། དེ་དགག་སྒྲུབ་སྤང་བླང་རེ་དོགས་མང་པོ་བྱས་པ་ཡིན་ན། ཆགས་སྡང་གཉིས་ཀྱི་བློ་དེ་ག་རང་ཆགས་འགྲོ་གི་ཡོད་རེད། ད་དཔེར་ན་གནས་པ་ལ་ཡང་དགའ། འགྱུ་བ་ལ་སྡུག།

ལུས་དང་ཚོར་བ། ཐ་མ། དེ་ནས་སེམས་དྲན་པ་ཉེ་བར་བཞག་པའི་སྐབས་སུ། དེ་ནས་སེམས་ནང་ལ་ཡོད་པའི་ཚོར་བ། དང། ཉོན་མོངས་པ་ག་རེ་བྱུང་ན་དེ་ལ་བལྟས་ནས་བཞག་བཞག་པ་ཡིན་ན། འདི་གི་དབང་དུ་འགྲོ་གི་མ་རེད་གསུང་བ་རེད། དཔེ་བཞག་ན། ཆུ་ཅིག་མར་བབས་ཡོང་གི་འདུག་ན། ཆུ་དེ་ལ་བལྟ་བ་ཡིན་ན། ང་རང་ཆུ་ནང་ལ་ཡོད་མ་རེད། ཨ་ནི་ཆུ་དེ་ནང་ལྷུང་ནས་ཆུ་གིས་ཁྱེར་འགྲོ་གི་འདུག་ན་ཆུ་མཐོང་གི་མ་རེད། དེ་ཡིན་དུས་ད་ནམ་རྒྱུན་རྣམ་རྟོག་དང་ཉོན་མོངས་པའི་དབང་དུ་སོང་ནས་མར་ཁྱེར་འགྲོ་བ་ཡིན་དུས། ཨཱ་ནི། ཉོན་མོངས་བཟང་པོ་དེ། ཉོན་མོངས་པ་བཟང་པོ་ཟེར་ཡས་དེ། དཔེར་ན། ཉོན་མོངས་པ་བཟང་པོ་ཟེར་ན་ཡང་ད་འཛིན་པ་དང་བཅས་པའི་གི་ད་དགེ་བ། དཔེར་ན་དད་པ་དང་མོས་གུས་ལ་སོགས་པ། འཁོར་གསུམ་དེ་འདྲ་གི། ཡོད་པའི་དེ་འདྲ་དེ་ཚོར་ཕན་ཐོགས་ཡས་དང། དེ་ནས་ཡང་ཅིག་འདོད་ཆགས་ཞེ་སྡང་གཏི་མུག་ལ་སོགས་པ་གནོད་བསྐྱལ་ལ་སོགས་པ་ད་དུ་ཡོང་གི་ཡོད་རེད། ཡིན་ནའང་ད་ཉམས་ལེན་བྱས་ནས་དྲན་པ་དེ་སྟེང་ལ་གཏད་པའི་སྐབས་སུ། ད་འདི་ཚོ་ལ་སྤང་བླང་དགག་སྒྲུབ་མ་བྱས་ནས་བཞག་བཞག་པ་ཡིན་དུས། ཉོན་མོངས་པ་རྩ་བ་དང་དུག་གསུམ། དང་པོ་དྲན་པ་དེ་ངོ་ཤེས། དྲན་པ་ངོ་ཤེས་པ་ཡིན་ན་ཤེས་རབ་ཡོང་གི་ཡོད་རེད། ཨ་འདི་ལ་སྤང་བླང་དགག་སྒྲུབ་མ་བྱས་པ་ཡིན་དུས། ཨ་འདི་གིས་ཉོན་མོངས་པའི་ནུས་པ་དང་རང་བཞིན་ཞི་འགྲོ་གི་ཡོད་རེད་གསུངས་པ་རེད། དེ་འདྲ་ཡིན་དུས་ད་དེ་འདྲའི་གི་སྒོ་ནས་ཉམས་ལེན་གནང་བ་ཡིན་ན་མཐའ་མ། དེ་ནས་གཅིག། རྣམ་རྟོག་དང་ཉོན་མོངས་པ་དེ་གནོད་མ་བསྐྱལ་ནས་རང་བཞིན་གྲོལ་འགྲོ་བ་དེ་འདྲའི་ཐབས་ཡང་ཡོད་རེད། ལགས་སོ། ཨ་ནི་ཐོག་མ་དེ་ལ་ཡོངས་དགེ་མི་འགྱུར་རིན་པོ་ཆེ་འཚམས་འདྲི་བཀྲ་ཤིས་བདེ་ལེགས། ཨ་ནི་དྲི་བ་དེའི་བཀའ་སློབ་ལ། ཉམས་ཀྱི་ང་རང་གི་ཚེ་སྲོག་ཉམས་མྱོང་འདུ་ཤེས་དྲན་པ་ཉེར་བཞག་སྒང་ལ་ཉི་ཟླ་རང་བཞིན་ཚེ་བསམ་བློ་བཏང་ངེས་བྱས་ཡིན། ཨ་ནི། དྲན་པ་ཉེར་བཞག་བྱེད་ལ་ཡིན་གཅིག་མིན་གཅིག་ས་ལ་བསྡད་ནས་ཨ་ནི་དྲན་པ་ཉེར་བཞག་འདི་བྱེད་དགོས་ཡོད་དམ་ཡར་ལངས་ནས་བྱེད་ཐུབ་ཀྱི་རེད་ཟེར། ཨ་ནི་དེ་སོང་ཙང་གཟུགས་པོ་དེ་ཐང་ཆད་པ་ཡིན་ན།

སྤོ་བ་ལས་དམིགས་པ་གཅིག་ལ་བརྟེན་ནས་དེ་ནི་སྒོམ་ལས་ག་འདྲའི་ནང་བཞིན་ཡང་ན་ཅི་ད་ག་ཚད་ཡིན། ད་སྤྱི་བཏང་གི་རྟོག་གཉིས་གཅིག་ཅར་འཇུག་པ་མེད་ཟེར་ནས་དེ་འདྲའི་གསུངས་ཡོད་རེད། ཡུལ་གཅིག་ལ་རྣམ་རྟོག་གཉིས་དུས་ཚོད་གཅིག་ལ་འཇུག་ཡག་དེ་དཀའ་ལས་ཁག་པོ་རེད། ད་ཡིན་ན་ཡང་ད་ལྟ་འདིའི་སྐབས་སུ་གཙོ་བོ་དེ་དབུགས་དེ་ལ་སེམས་པ་གཏད་ནས་དྲན་པ། དེ་དབུགས་མ་ཡེངས་བར་བྱེད། ཤེས་བཞིན་དེ། ང་དབུགས་དེ་ལ་སེམས་གནས་ཀྱི་འདུག་མི་འདུག་བལྟ་ནས། དེ་འདྲ་བྱེད་པའི་སྐབས་སུ། རྣམ་རྟོག་གཞན་དག་ལམ་ཙམ་ལམ་ཙམ་དེ་འདྲ་ཤར་གྱི་རེད། དེ་ཤར་ན་ཡང་ཁྱད་པར་ཡོད་མ་རེད། དེ་ཡིན་དུས་ད་འདི་ལ་ཡང་ཅིག། མི་གི་ཁམས་མ་འདྲ་བ་ཁྱད་པར་ཡོད་རེད་ཁ་ཤས་ལ་ནི་དབུགས་ལ་སེམས་གཏད་པའི་སྐབས་སུ་རྣམ་རྟོག་གཞན་དག་ཤར་གྱི་མ་རེད། ཁ་ཤས་ལ་དབུགས་དེ་མ་བརྗེད་བྱས་ནས་གཞན་དག་ཤར་བའི་བཟོ་འདྲ་ཞིག་ཡོང་གི་ཡོད་རེད་ཡུལ་ཁ་ཁ་ལ་བལྟས་ནས། དེ་ཡིན་དུས་ད་འདི་ག་རེ་བྱུང་ན་ཡང་འདི་ལ་ཡང་ཅིག།

ཞི་གནས་ཟེར་མཁན་དེ་ད་ལྟ་གཉིས་འཛིན་གྱི་ཡུལ་དབུགས་དེ་ལ་ང་རང་གི་སེམས་གཏད་ནས་ཡུལ་དང་ཡུལ་ཅན་གྱི་ཆ་ཅིག་ཡོད་རེད་འཛིན་པ་ཅིག་ཡང་ཡོད་རེད་ཡིན་ན་ད་དེ་འཛིན་པ་དེ་སྡུག་ཅག་གང་མ་རེད། སེམས་ཅན་ཐམས་ཅད་བདེ་བ་དང་ལྡན་ན་བསམ་ན་ཡང་གཉིས་སྣང་དེ་ལ་གཉིས་འཛིན་ཅིག་ཡོད་རེད་བ། དེ་ཡང་གཉིས་འཛིན་དེ། སྡུག་པ། སྡུག་པ་གང་མ་རེད་བ། ཨ་ནི་དད་པ་བྱས་ནས་དཔེར་ན་ཀུན་རྫོབ་ཀྱི། ཡ། སངས་རྒྱས་ཆོས་དང་དགེ་འདུན་ལ་ཡང་དད་པ་བྱེད་དུས་ཡང། དེར་འཛིན་པ་ཅིག་ཡོད་རེད། ཁོ་ལ་ཡ། གཉིས་སྣང། གཉིས་འཛིན་གྱི་ཆ་ཅིག་ཡོད་རེད། ཡིན་ན་འདི་སྡུག་ཅག་མ་རེད། དེ་ཡིན་ན་ད་འདི་ཁོ་རང། ང་རང་ཚོ། སངས་རྒྱས་བཅོམ་ལྡན་འདས་ཀྱི། ཨ་ནི། སྟོང་ཉིད་སྐོར་ལ། བཀའ་ཆོས་གནང། དེ་འདྲ་བྱེད་པའི་སྐབས་སུ་དེ་ནི། དེ་ན་ཡ། དྲི་བ་མང་པོ་བྱས་ནས། ཤི།

བར་གྱི་སྨྱོ་བ་རེད་བ། ཨ་ནི། ཆབ་གསང་ནི་ནང་ལ་ཡོད་ཡོད་རེད་བ་ང་རང་ཚོ། སུ་བཙོག་པ་རེད་བ། ཡིན་ནའི་ཞིང་ཁ་ལ་བླུགས་པ་ཡིན་ན། ཨ་ནི་མྱུ་གུ་ལྗང་གུ་སྔོན་པོ་སྐྱེ་གི་ཡོད་རེད། དེ་ནང་བཞིན་དུ། ཅིག་འཛིན་པ་ཆ་ཚང་སྡུག་པོ་ཡིན་པའི་ངེས་པ་ཡོད་མ་རེད། ཨ་ནི་ཤིང་གཉིས་དྲུད་པ་ལ་བརྟེན་ནས་མེ་འབར་ནས་དེ་གི་མཐའ་མ་ཤིང་ཁོ་རང་བསྲེགས་འགྲོ་གི་རེད་བ། ཨ་ནི་དེ་ག་ནང་བཞིན།

ཁྱི་ཅིག་ལ་བ་ཅིག་ཚོད་ལྟ་ལྡན་ཅིག་སོང་ཟོ་དེས་ང་རང་གོ་ཅི་གར་སླེབས་སོ་སླེབས་དུས་འཛོམས་པ་དེ་འདྲ་གློ་བུར་བ་རང་ཡིན། ལགས་སོ། འདི་གི་ད་ཁོག་ཆོད་གང་འདྲ་ཞིག་ཡིན་ན་ཡང་ད་སྤྱིར་རེ་སངས་རྒྱས་པ་དེའི་ནང་ནས་གྲུབ་མཐའ་གོང་མའི་ལུགས་བྱས་པ་ཡིན་ན་ཡུལ་རང་ངོས་ནས་བདེན་པ་གྲུབ་པ་གཏན་ནས་མེད་པ་ཡིན་དུས་སྟོང་པ་དངོས་གནས་ད་ཅིག་ཡིན་པ་ཡིན་དུས་ཁོ་ག་རེ་ཡིན་ན་ཡང་རྐྱེན་གྱི་དབང་གིས་འགྱུར་འགྲོ་རེད། རེད་རེད་ཡིན་ད་ཡིན། རང་བཞིན་པ་ཅིག་མེད་པའི་རྒྱུ་མཚན་གྱིས་ཡུལ་རང་སྟེང་ནས་མེད་པའི་རྒྱུ་མཚན་གྱིས་ཨ་ནི་ག་རེ་ཡིན་ན་རྐྱེན་དབང་གིས་གཞན་དང་གཞན་དུ་འགྱུར་འགྲོ་མཁན་ཞིག། ལ་རེད། འདྲ་ཅིག་རེད་གོ་བ་ཅིག་གླེང་གར་བྱས་སོ་དེ་ཚན་རིག་པའི་དེ་ལ།

ད་སྤྱིར་བཏང་གི་སྒོམ་ཉམས་ལེན་བྱེད་པའི་སྐབས་སུ་སྒོམ་གྱི་ངོ་བོ་དེ་དྲན་པ་སོང་སྟེ་དྲན་པའི་གསལ་ངར་སྐྱེ་ཡ་དེ་དཔེ་མི་སྲིད་པའི་གལ་ཆེན་པོ་རེད་དྲན་པའི་གསལ་ངར། ད་དྲན་པའི་གསལ་ངར་སད་འོང་དུས་ཡུལ་ག་རེ་ཡིན་པ་དེ་ད་ཁྱེད་གསུངས་པ་ད་ག་རང་རེད་ཡུལ་ག་རེ་ཡིན་པ་དེ་ངོ་ཤེས་དགོས་རེད། དཔེར་ན་དབུགས་སྐབས་སུ་དབུགས་ལ་སེམས་གཏད་ནས་མ་ཡེངས་པ་བྱ་ཡ་རེད། དེ་ནས།

ད་དམིགས་བསལ་གྱི་ད་ཞི་གནས་ད་ལྟ་སྒོམ་ཉམས་ལེན་བྱེད་པ་ལ་བརྟེན་ནས། དེ་ནི་ག་རེ། ཐ་མ་ག་རེ་ཡོང་དགོས་རེད་ཟེར་ན་བྱམས་པ་དང་སྙིང་རྗེ་བསྐྱེད་དགོས་ཡས། ཨ་ནི་དཔྱད་པ་བྱས་ནས། དེ་ནི་ཡུལ་གྱི་གནས་ལུགས་ལ་དཔྱད་པ་བྱས་ནས་སྟོང་པ་ཉིད་དང་བདག་མེད་པའི་དོན་རྟོགས། ད་དེ་དོན་རྟོགས་པ་ལ་བརྟེན་ནས་དེ་ནི། ཅིག་མ་རིག་པ་ཞི་ནས་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཡས་དེ་ནི་ཡོང་དགོས་རེད་བ། དེ་ནས་ཚེ་འདི་ལ་བསམ་བློ་བཏང་བ་ཡིན་ན་ད་དེང་སང་ཚན་རིག་པ་མང་པོ་ཅིག་སྒོམ་ཡག་པོ་རྒྱབ་པ་ཡིན་ན་ཁྱེད་རང་སློབ་སྦྱོང་ཡག་པོ་ཡོང་རེད་ཟེར། ཁྱེད་རྣམ་པ་དེ་སློབ་སྦྱོང་གནང་གི་ཡོད་རེད་བ། སློབ་སྦྱོང་བྱེད་དུས་སེམས་པ་རྣམས་ལ་དཀའ་ངལ་མང་པོ་འབྱོར། དཔེར་ན། ནམ་རྒྱུན་སློབ་སྦྱོང་བྱེད་དུས་དཔེ་ཉོབ། སྤྲོ་བ་མེད། ག་ཚད་ཤུགས་རྒྱབ་ནའི་ཤུགས་ར་རྒྱབ་མ་ཐུབ་ལྷག་པར་དུ། གཅིག་སེམས་ཕམ་པའི་ན་ཚ་ཅིག་ན་ན། དེ་འདྲ་ཁྱེད་རང་ག་ཚད་མོ་གར་ཤུགས་རྒྱབ་ན་ཡོད་མ་རེད། གཟུགས་པོ་གི་ནུས་པ་དེ་ཡོད་མ་རེད། དངངས་སྐྲག་ཅིག་ན་སོང་ན་གཉིད་ཁུག་ར་བྱེད་གི་མ་རེད་སློབ་སྦྱོང་བྱས་ཕར་བཞག།

ཨ་ནི་རང་ལ་ཕན་ཐོགས་དགོས་གཞན་ལ་ཕན་ཐོགས་དགོས་བསམ་ན་སྒོམ་རྒྱག་ཡ་དེ་གལ་ཆེན་པོ་རེད་སྒོམ་རྒྱབ་པ་ཡིན་ན་སེམས་ལ་རང་དབང་ཏོག་ཏོག་རྒྱ་ཆེན་པོ་མ་ཐོབ་ན་ཡང་དེ་དེ་སུ་ཐོབ་གི་རེད་དེ་ཐོབ་པ་ལ་བརྟེན་ནས་དང་པོ་ནས་རྒྱ་ཆེན་པོ་ཡོང་མ་རེད་དེ་རིམ་པ་རིམ་པ་རིམ་པ་བཞིན་དུ་དེ་ནས་སེམས་ཀྱི་ནུས་པ་ལ་མཐའ་ཡོད་མ་རེད་བ། དེ་ཡིན་དུས་ལུས་ལ་ཕན་གི་ཡོད་རེད་སེམས་ལ་ཡིན་ད་ཡིན་ལས་ཀ་ལ་ཕན་གི་ཡོད་རེད་སློབ་སྦྱོང་ལ་ཕན་གི་རེད་མི་ཚེ་ལ་ཕན་གི་ཡོད་རེད།

ཨ་ནི་སེམས། ཨ་ནི་ཐ་མ་ཤེས་བྱའི་ཆོས་ཐམས་ཅད་ལ་ཡང་དྲན་པ་བསྟེན་ཆོག་ཡོད་རེད། ཡིན་ནའང་དང་པོ་འགོ་བཙུགས་དུས་ཡུལ་གཅིག་ལ་བརྟེན་ནས་དྲན་པའི་རྒྱུན་དེ་མ་ཉམས་པ་ཕྱོགས་གཅིག་ནས་དེའི་སྐད་ཆ་ཡིན་པ་རེད། དེ་ཡིན་དུས་གཡེང་བ་གི་དབང་དུ་མ་འགྲོ་ཟེར། དེ་རྗེས་དེ་ནི་དྲི་བ་གཉིས་པ་དེ་ག་རེ་གསུངས་སོང། རྣམ་རྟོག་དགག་སྒྲུབ་བྱེད། ཤེས་བཞིན། ཤེས་བཞིན། འོ་རེད་རེད། ད་ཤེས་བཞིན་གྱི་དེ།

ཤིང་རྟ་དང། དེ་ནས་ཤིང་རྟའི་ཁ་ལོ་བ་འདྲ་བོ། དེ་ནས་གསུངས་པ་ཡོད་རོ། ཁོ་གཉིས་རྟེན་དང་བརྟེན་པ། ལུས་སེམས་གཉིས་དེ། ད་ལུས་ཟེར་མཁན་དེ་ལ་རྩ་དང་རླུང་དང་ཐིག་ལེ་ལ་སོགས་མང་པོ་ཅིག་ཡོད་རེད། ད་དེང་སང་གི་དཔེ་བཞག་པ་ཡིན་ན་གཟུགས་པོ་དེ་གནམ་གྲུ་འདྲ་བོ་ཅིག་རེད། སེམས་དེ་གནམ་གྲུ་ཁ་ལོ་བ་འདྲ་བོ་ཅིག་རེད། དེ་ཡིན་དུས་ད་གནམ་གྲུ་དེ་ལ་ཡང། ཨིན་ཇིན་འདྲ་བོ་དེ་སྙིང་དང། དེ་ནས་གློག་ཀླད།

ཀླད་པའི་རྫས་འདི་ཚོ་ཁ་ལོ་བ་ཅིག་ཡོད་པ་ནང་བཞིན་བྱས་ནས་ལས་ཀ་བྱེད་ཀྱི་ཡོད་རེད། དཔེར་ན་དམག་མི་ཆ་ཚང་དམག་དཔོན་ཅིག་གི་ཁ་ལ་ཉན་ནས་ལས་ཀ་བྱེད་ཀྱི་རེད་བ། དེ་ནང་བཞིན་དུ་ལས་ཀ་བྱེད་ཀྱི་རེད་ཡིན་ནའི་ད་འདི་གི་དམག་དཔོན་འདྲ་བོ་དེ་ག་བ་འདུག་ཟེར་ན་འདི་ཡོད་མ་རེད། དམིགས་བསལ་གྱིས་རྙེད་ཀྱི་ཡོད་མ་རེད་དེ་ཅི་དང་སེམས་ཟེར་གྱི་འདུག་དབང་པོ་ལྔ་ལས་ཡུལ་དུ་འདས་པ་ཅིག་གསུང་གི་རེད་ང་རང་ཚོ་ད་ཡིན་ན་ཡང་ང་རང་ཚོ་གཞུང་ནང་ནས་ཡང་ཅིག་སྙིང་དང་ཀླད་པ་དང་འདི་ཚོ་ཕན་ཚུན། འབྲེལ་ནས་དེ་ནས་ཅིག་གསུང་གི་ཡོད་ལྷག་པར་དུ་སྔགས་ནང་ལ་མང་པོ་གསུང་ཡོད་རེད་བ། དེ་ནས་ཅིག་སྙིང་གི་སྐབས་སུ་ད་ལྟ་ཞི་བ་ཀླད་པའི་ནང་ལ་ཁྲོ་བོའི་གནས་ཟེར་མཁན་འདྲ་བོ་དེ་ལ་རྙིང་མའི་གཞུང་ནང་ལ་མང་པོ་གསུང་གི་ཡོད་རེད། ད་དེ་ལ་སོགས་པ་དེང་སང་ཚན་རིག་པ་གིས་ཡང་དང་པོ་ཁོ་ཚོ་ག་རེ་ཟེར་གྱི་རེད་ཟེར་ན་ཀླད་པ་ནང་ལ་ཡོད་རེད། ད་དེང་སང་ཀླད་པ་ནང་ལ་རྫས་མང་པོ་ཅིག་སྙིང་ནང་ལ་ཡོད་རེད་ཟེར་གྱི་རེད།

དེ་མ་ཡིན་པ་ཡང་ན་ནི་སྤྱིར་སྤྱིར་བཏང། དེ་དག་རིན་པོ་ཆེ་གིས་གསུངས་པ་ནང་བཞིན་གཙོ་བོ་སེམས་པ་དེ་ནི་དབུགས་ལ་བརྟེན་ནས་ང་ཚོས་ཀྱི་གནས་དགོས་རེད་དེ་ནས་སྒོམ་རྒྱག་དགོས་རེད་གསུངས་སོང། དེ་ནས་ནང་བཞིན་གྱི་ཡང་ཉམས་ལེན་བྱེད་མཁན་མང་པོ་ཞིག་ཡོད་རེད། ཡང་ལ་ལས་དེ་ནི་ཡན་ལག་ཅན་ལ་ལས་མང་པོ་ཅིག་གིས་དེ་ནི་གཅིག་ཡི་དམ་གྱི་ལྷ་ཡི་ངོ་བོ་མང་པོ་ཞིག་ལ་སྤྲུལ་ནས་དཔེར་ན་འཇམ་དཔལ་དབྱངས་ལ་སོགས་པ་དེ་ནི་མང་པོ་ཞིག་ལ་བརྟེན་ནས་ཅིག། དམིགས་པ་དེ་ནས་བརྟེན་ནས་སྒོམ་མཁན་ཞིག་ཡོད་རེད་བ་ལགས། ཨ་ནི་དེ་ཡིན་དུས་གསུངས་པ། ད་རིན་པོ་ཆེ་གིས་གསུངས་པ་ནང་བཞིན་གཅིག་གིས་སེམས་པ་དེ་གཙོ་ང་རང་ཚོའི་དབུགས་འབྱིན་རྔུབ་ལ་བརྟེན་ནས་དེ་ལ་དམིགས་ནས་ཅིག་བསྒོམ་ཡས་དེ་ཡང་དག་པ་ཅིག་རེད་པས་ལགས་དེ་ནས་ཅིག་ལྷའི་ངོ་བོ་ལ་ཅིག་ང་ཚོ་རྣམ་པ་བརྟེན་ནས་རེད་བ་དེ་ནས་བསྒོམ་ཡས་དེ་རྣམ་པར་དག་པ་ཅིག་རེད་འདི་ང་རང་གི་དོགས་སློང་ཞིག་ཡིན་དེ་ལ་ལན་ཅིག་གསུངས་སོང། ད་སྤྱི་བཏང་གི་ཞི་གནས་ཀྱི་ཐབས་རིགས་འདྲ་མིན་མང་པོ་ཡོད་རེད་སྤྱི་བཏང་གི་གསང་སྔགས་ཀྱི་སྐབས་སུ་བསྐྱེད་རིམ་བསྒོམ་པའི་སྐབས་སུ་ཞི་གནས་ཀྱི་ཆ་མང་པོ་ཅིག་བསྐྱེད་རིམ་བསྒོམ་པ་དེ་ལ་བརྟེན་ནས་འགྲུབ་འགྲོ་གི་ཡོད་རེད་དཔེར་ན་བསྐྱེད་རིམ་འདི་ལ་ཡང་མདུན་བསྐྱེད་དང་བདག་བསྐྱེད། ཨཱ་ནི། དཔེར་ན་ང་རང་ཚོ་སྔོན་འགྲོ་བཏང་བའི་སྐབས་སུ་སྔོན་འགྲོ་ཕྱག་སྐྱབས་འགྲོ་ནས་བཟུང་སྟེ་ཚོགས་ཞིང་སྒོམ་དགོས་ཡོད་རེད། ད་ཚོགས་ཞིང་དེ་འདྲ་སྒོམ་ཡས་དེ་ནས་མདོ་གི་སྐབས་སུ་དཔེར་ན། གསེར་གྱི་ཁ་དོག་ལྟ་བུའི་སྐུ་ལུས་ཀྱིས་འཇིག་རྟེན་མགོན་པོ་ཀུན་ནས་མཛེས་པ་སྟེ་ཟེར་ནས་ད་དེ་འདྲ་ཡི་སངས་རྒྱས་ཀྱི་སྐུ་མདུན་ལ་བསྒོམས་ནས་དེ་ལ་སེམས་པ་གཏད་ནས་བཞག་ཡས་ལ་སོགས་པ་དང་ཞི་གནས་ཀྱི་ཐབས་མང་པོ་གསུངས་ཡོད་རེད། ད་གཙོ་བོ་འདྲ་བོ་དེ་ག་རེ་ཟེར་ན་དྲན་པ་རེད།

བདེན་པར་མ་གྲུབ་པ། མེ་ལོང་ནང་དུ་ཤར་བའི་གཟུགས་བརྙན། ཆུ་ནང་ལ་ཤར་བའི་ཟླ་བ་ནང་བཞིན། སྣང་སྟོང་ཟུང་འཇུག་གི་བསྒོམས་བཞག་པ་ཡིན་ན་ལྷག་མཐོང་གི་དོན་དེ་ན་ཚང་འགྲོ་གི་ཡོད་རེད་གསུངས་པ་རེད། དེ་ཡིན་དུས་ཐབས། བསྐྱེད་པའི་རིམ་པ་གཅིག་གིས། ཞི་གནས་ལྷག་མཐོང། དུས་མཉམ་དུ་འགྲུབ་འགྲོ་གི་ཡོད་རེད། དེ་ཙམ་དུ་མ་ཡིན་པ། དེ་ནས། སྐྱབས་འགྲོ་གི་དོན་ཡང་དེ་ལ་ཚང་འགྲོ་གི་ཡོད་རེད། དེ་ག་ནང་བཞིན་ལྷ་སྒོམ་ཡས་དེ་ཡང་ང་རང་གཅིག་པུའི་དོན་མ་ཡིན་པ། ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་སངས་རྒྱས་གོ་འཕང་ལ་འགོད་དགོས་བསམས་ནས།

དེ་ནས་འདི་ག་ནང་བཞིན་གྱི། ད་སངས་རྒྱས་ཀྱི་གསང་སྔགས་ཀྱི་ལམ་དེ་འབྲས་བུ་ལམ་དུ་བྱས་པ། ཞེས་ཏེ་སངས་རྒྱས་སྐུ་དང་ཡེ་ཤེས་དེ་ད་ལྟ་ང་རང་ལ་ཡོད་མ་རེད་དེ་ཡིན་ན་ཡང་མོས་པས་བསྒོམས་ནས་དེ་འདྲ་བྱས་པ་ཡིན་ན། སངས་རྒྱས་སྐུ་དང་ཡེ་ཤེས་དེ་ལ་ཡང་འབྲེལ་པ་བཞག་ནས་དེ་ནི་གཅིག་ང་རང་ཚོ་སེམས་ཟེར་མཁན་དེ་ནུས་པ་ཆེན་པོ་རེད་བ། དཔེར་ན། དཔེར་ན་ང་རང་ཚོ་སེམས་ནང་ལ་ད་ལྟ། ལིམ་བུ་ཡོད་བ།

ཡིན་ནའི་ང་རང་ཚོས་ད་ལྟ་སློབ་གཉེར་བྱེད་ཡ་ནང་དོན་རིག་པའི་གི་ནི་བྱེད་ཀྱི་གཞུང་ལུགས་ཁག་ལ་ཡང་སློབ་གཉེར་བྱེད་ཡ་དེ་གི་དམིགས་ཡུལ་འདི་ད་དམིགས་ཡུལ་འདི་བས་མ་འོངས་པ་ན་སོ་སོ་ཐར་པ་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཡ་ཅིག་དང་ད་ལྟའི་གནས་སྐབས་ལ་ཡང་དེའི་ཐོས་བསམ་སྒོམ་གསུམ་ཡ་མ་བྲལ་བ་ཅིག་གི་ཐོག་ནས་སློབ་གཉེར་བྱེད་ཐུབ་ཡ་ཅིག་བྱེད་དགོས་ཡ་ཅིག་འདི་བྱས་པ་ཡིན་ན་ད་ང་རང་ཚོས་མི་གང་ག་ལོ་བས་བདེ་སྐྱིད་འདོད་མཁན་ཅིག་དང་སྡུག་བསྔལ་མི་འདོད་མཁན་ཅིག་ཡིན་དུས་སྒང་ལ་ཡང་བདེ་སྐྱིད་ཡོང་ས་ག་ནས་རེད་འདུག་སྡུག་བསྔལ་ཡོང་ས་ག་ནས་རེད་འདུག། དེའི་གིས་ཨ་ནེ་ཅིག་གིས་གང་ལྟར་ངོ་སྤྲོད་དེ་སངས་རྒྱས་བཅོམ་ལྡན་འདས་ཀྱིས་ངོ་སྤྲོད་གནང་བ་ལས་ལྷག་ཅིག་ད་ཕལ་ཆེར་ད་ང་ཚོས་ཞེན་ཁོག་བྱས་ནས་ཞུ་གི་ཡོད་མ་རེད་དེ་ད་ལྟ་འཛམ་བུ་གླིང་གི་ཡོངས་གྲགས་ཀྱི་ཐོག་ནས་བལྟས་ཡོང་དུས་སྒང་ལ་ཡ་ད་དེ་ཅིག་ཚན་རིག་པ་དང་འཛམ་བུ་གླིང་གི་ད་གང་ལྟར་བའི་མི་ཅིག་གི་བསམ་ཤེས་ཡོད་མཁན་ཨ་ནེ་ཅིག་གིས་བློ་རིག་བཀྲ་བའི་གི་མི་ད་ཕལ་མོ་ཆེ་གིས་དེ་ག་རང་ཅིག་ད་དེ་བའི་བྲོ་བ་ཞིག་རྙེད་བྱས་ནས་དོ་སྣང་ཅིག་སླེབས་བསྡད་ཀྱི་ཡོད་རེད།

མང་པོ་ཡོད་རེད་དེ་འདྲ་ཡིན་དུས་སྒང་ལ་ང་རང་ཚོ་སློབ་གཉེར་བྱེད་པའི་སྐབས་ལ་ཡ་ད་ཅིག་མི་ཚེའི་ནང་ལ་ཡང་དོན་དང་ལྡན་པའི་བདེ་སྐྱིད་ཅིག་དགོས་ཀྱི་འདུག་ན་མི་སེམས་ལ་ཡང་འགྱུར་བ་གཏང་དགོས་དེ་གལ་ཆེན་པོ་རེད་ཤག་ཆེན་ད་སེམས་ལ་འགྱུར་བ་བཏང་བ་ཡིན་ན་ག་རེ་གཏང་དགོས་རེད་ཟེར་དུས་འདོད་ཆགས་ཞེ་སྡང་གཏི་མུག་ཉུང་དུ་གཏང་དགོས་ཀྱི་ཡོད་རེད་ཨ་ནི་ང་རྒྱལ་ཕྲག་དོག་ལ་སོགས་པ་འདི་གྱད་དེ་ཉུང་མ་བཏང་བར་བྱས་དེ་གྱད་དེ་ཁྲ་ཆག་གྲུ་མ་རྒྱས་པ་བྱས་བརྩི་བཀུར་ཞག་ད་ང་ཆོས་བྱེད་ཀྱི་ཡིན་ཉམས་ལེན་བྱེད་ཀྱི་ཡིན་ཟེར་ལབ་ཡོད་ན་ཡོང་ཡས་ཁྱོན་མེད་པ་ཕྱིར་བ

འདི་ནི Quantum Physics དེ་བྱས་པ་ལ་བརྟེན་ནས་འདོད་ཆགས་ཞེ་སྡང་ཉུང་རུ་གཏོང་ཡ་གཅིག་དང་ཨ་ནི་ཅིག་སོ་སོའི་ནང་རྒྱུད་ལ་ཡ་ཞི་བདེ་རག་ཡ་གི་དེའི་དམིགས་ཡུལ་ཁོ་རང་ད་ཕན་ལ་བཟུང་ཡོད་མ་རེད་པ་ད་ཕྱིན་ཆད་མིས་བཟུང་གིན་ཡོང་ཆོག་གི་རེད་ཡང་མི་དེ་འདྲའི་ཡོད་མཁན་དེ་འདྲའི་ལ་ཡ་གཅིག་གི་ཕྲན་བུའི་ཉོན་མོངས་ཆུང་དུ་འགྲོ་མཁན་དེ་འདྲའི་ཡོང་ཆོག་གི་རེད་ད་རེད་པ་ཡིན་ནའི་རྩ་བའི་གི་རིག་གནས་ཁོ་རང་གི་ལྟ་སྟངས་དེའི་ནང་ལ་ཡ་དེའི། དོན་དག་ལ་ཡང་ལྟ་གི་ཡོད་མ་རེད། བྱས་ཙང་དེ་ཡིན་དུས་གང་ལ་ཡང་ང་རང་ཚོས་ཀྱི་དངོས་པོའི་གནས་ལུགས་དེ་གའི་དེ་ལྟ་བའི་སྐབས་ལ་ཡང་སངས་རྒྱས་བཅོམ་ལྡན་འདས་ཀྱིས་དངོས་པོའི་གནས་ལུགས་གཏན་འབེབས་གནང་བའི་སྐབས་ལ་ཡང་རྟེན་འབྲེལ་མི་རྟག་པ་རྟེན་འབྲེལ་སྟོང་པ་ཉིད་ཀྱི་དེ་གའི་གསུངས་ཡོང་བ་དེ་དམིགས་ཡུལ་ཁོ་རང་རང་ང་རང་ཚོའི་ལྟ་སྟངས་དེ་མ་འགྲིག་པ་ཡུལ་ལ་ཡང་ལྟ་སྟངས་འགྲིག་གི་མེད་པ་སོང་ཙང་ཨ་ནི་ནང་ལོགས་ཀྱི་བསམ་བློ་འཆར་སྟངས་དེ་འགྲིག་གི་ཡོད་མ་རེད། དེ་ཡིན་དུས་གང་ལ་ཡང་བསམ་བློའི་ནང་ལོགས་ཀྱི་རྣམ་རྟོག་འདོད་ཆགས་ཞེ་སྡང་གཏི་མུག་ལ་སོགས་པ་དེ་གའི་དེ་སྐྱེ་ཡོང་དུས་གང་ལ་ཡང་ཨ་ནི་ནང་འཁྲུག

ང་ཚོའི་བརྒྱུད་པའི་ནང་ལོགས་ལ་ཡང་སེམས་ཁོ་རང་གི་རང་བཞིན་ངོ་སྤྲད་ནས་སེམས་ཀྱི་འགྲོ་སྟངས་དང་སེམས་སེམས་བྱུང་གི་འགྲོ་སྟངས་དེ་གི་ངོ་སྤྲད་ཡོད་དུས་གང་ལ་ཡང་ད་ག་རང་སྒོམ་བརྒྱབ་ནས་ནང་ལོགས་སེམས་སེམས་ཁོ་རང་རང་ལ་ཡང་འགྱུར་བཅོས་བཏང་དེའི་གི་རྐྱེན་བྱས་ནས་ཨ་ནི་ཕྱིའི་སྤྱོད་པ་འགྱུར་བ་བཏང་བཏང་ཡ་ཅིག་དེ་ཡོང་དགོས་པ་དེ་བས་དེ་ཞེ་པོ་ཅིག་གཏིང་ཟབ་པོ་དང་རྒྱ་ཆེན་པོ་ཞེ་པོ་ཅིག་རླབས་ཆེན་ཆེན་པོ་ཡིན་དུས་གང་ལ་ཡང་ང་རང་ཚོའི་ད་དེ་ཡ་སློབ་གཉེར་ནམ་རྒྱུན་ནས་ངས་དེ་ཡ་སློབ་གྲྭ་སོ་སོ་གང་གི་ལོགས་ལ་ཡ་དེ་ལབ་བསྡད་ཡོད་རེད། ཅིག་སློབ་གཉེར་བྱེད་པའི་སྐབས་ལ་ཡ། ཅིག་སློབ་གཉེར་བྱེད་ཡས་དེ་གི་དམིགས་ཡུལ་དེ་ཨོ་ངའི་གི་རྒྱུད་ཀྱི་ཅིག་གི་ཉོན་མོངས་པ་དེ་ཉོན་མོངས་པ་ཉུང་དུ་གཏོང་ཡས་ཨ་ནི་སྲབ་ཏུ་གཏོང་ཡས་ཆུང་རུ་གཏོང་ཡས་དེའི་ལམ་ནས་བདེ་སྐྱིད་སྒྲུབ་ཡས་ཅིག་དང་ཨ་ནི་མི་ཚེ་གི་ཞི་བདེ་དང་བདེ་སྐྱིད་སྒྲུབ་ཡས་ཅིག་ཡིན་བསམ་པ་ཅིག་གི་ཐོག་ནས

དེ་འདྲའི་གཅིག་གི་ཚོར་བ་ཅིག་ཐོག་ནས་དེ་ད་དུང་དེ་ལས་མང་ཙམ་བྱས་པ་ན་དེ་ལས་མང་ཙམ་བྱུང་ཡས་ཀྱི་ཚོར་བ་ཚོད་ཐིག་གེ་ཞིག་ཡིན་པ་ཡིན་དུས་གང་ལ་ཡང་དེ་འདྲའི་གི་ཡར་རྒྱས་གཅིག་གི་ཟླ་རེ་ཟླ་རེ་ལོ་རེ་ལོ་རེ་ནས་ཡར་རྒྱས་གཏོང་དགོས་པའི་གནས་ཚུལ་ཅིག་ཡིན་དུས་དེ་ང་ཚོའི་ད་བརྒྱུད་པ་འདིའི་ནང་ལ་ཡང་ནས་དོན་དགོས་རེད་མ་གཏོགས་གཅིག་གི་ཕྱི་ལོགས་ནས་དོན་ཡག་པོ་རེ་མེད་པ་རེད།

མ་འཁྲུག་པ་བྱས་འཁྲུག་ཆ་མེད་པ་དང་འདི་འདྲའི་ཅིག་གིས་བཟོ་ཡས་ཀྱི་ཅིག་གི་ཐབས་ཤེས་ཅིག་ཐོག་ནས་ད་ལྟ་ལས་ཀ་དེ་གི་སྒོམ་དེ་གི་རྒྱབ་དེ་གི་བར་པ་ནི་ང་རང་ཚོའི་སྒོམ་རྒྱག་ཡས་དེ་པས་སེམས་རྒྱུད་ཀྱི་ཉོན་མོངས་ཁོ་རང་དེ་པས་གར་སོགས་བར་པ་ནི་པས་ཆུང་དུ་བཏང་བྱས་ནས་ཨ་ནི་མཐར་ཉོན་མོངས་ཡོངས་སུ་རྫོགས་པ་སྤང་ཡས་དྲུངས་ནས་འབྱིན་ཡས་ཀྱི་ཐབས་ལམ་ཅིག་ཡོད་པ་ཡིན་དུས་གང་ལ་ཡ་དེ་ལ་དཔགས་པ་ཅིག་གིས་ཨ་ནི་ང་རང་ཚོའི

མཇུག་བསྡོམས་ཀྱི་གཏམ་བཤད་གསུང་ཚར་བའི་རྗེས་ལ་ཕལ་ཆེར་བཀྲ་ཤིས་དང་ང་གཉིས་ཀྱིས་ཅིག་ཐག་ཆོད་བྱས་ཡ་དེ་ལ་ཧ་ལམ་དུས་ཚོད་ཡང་ཆུ་ཚོད་ལྔ་པ་ཙམ་ཟིན་ཚར་འདུག་དེ་ཡིན་དུས་ཐུགས་རྗེ་ཆེ་ཞུ་ཡ་གི་ཚབ་དེ་ལ་དེ་རིང་ཚོགས་ཐེངས་དང་པོ་ཡིན་ན་རེད་ད་ལྟའི་ཆ་ལ་ཡིན་ན་རེད་མི་མང་པོ་ཅིག་དེ་སྔ་ཧ་ལམ་ཧ་ལམ་ཅིག་དབུགས་འབྱུང་རྔུབ་བསྒོམ་མ་མྱོང་མཁན་ཡང་མང་པོ་ཡོད་ཀྱི་རེད་དྲན་གྱི་འདུག་མང་པོ་ད་བསྒོམ་གྱི་ཡོད་རེད་ཏན་ཏན་རེད། མང་པོ་ཅིག་གསར་པ་ཡིན་གྱི་རེད། དེ་རིང་ཞོགས་ཀས་ཡང་བསྒོམ་རེད་ད་ལྟ་ཡང་བསྒོམ་རེད་དེ་ཡིན་དུས་ད་ང་ཚོས་དགེ་བ་ཅིག་ཡག་པོ་ཅིག་བསགས་ཡོད་རེད་བསམ་ད་དྲན་གྱི་ཡོད་དེ་ཡིན་དུས་ད་བསགས་བཞག་དགོས་ཀྱི་དགེ་བ་དེ་རིན་པོ་ཆེ་དང་ང་ཚོ་གི་རི་དྭགས་ཀྱི་དབུས།

བསྔོ་བ་གང་ལ་མཆོག་ཏུ་བསྔགས་པ་དེས་བདག་གཞན་དགེ་བའི་རྩ་བ་འདི་ཀུན་བཟང་པོ་སྤྱོད་ཕྱིར་རབ་ཏུ་བསྔོ་བར་བགྱི་བྱང་ཆུབ་སེམས་མཆོག་རིན་པོ་ཆེ་མ་སྐྱེས་པ་རྣམས་སྐྱེ་སྐྱེས་པ་ཉམས་པ་མེད་པ་ཡང་གོང་ནས་གོང་དུ་འཕེལ་བར་ཤོག་བསྟན་པའི་དཔལ་གྱུར་བླ་མའི་ཞབས་པད་བསྟན་འཛིན་སྐྱེས་བུས་ས་སྟེང་ཡོངས་ལ་ཁྱབ་བསྟན་པའི་སྦྱིན་བདག་མངའ་ཐང་འབྱོར་པ་བསྟན་པ་ཡུན་རིང་གནས་པའི་བཀྲ་ཤིས་ཤོག་ཐུགས་རྗེ་ཆེ་ད།